ལས་འགྲེལ་པ་ཅིག་རག་པ་ཡིན་ན་དེ་འདྲ་ཅིག་ལ་བལྟ་བྱས་ན་ཨ་ལས། གཞུང་མང་པོ་ཉན་མ་ཐུབ་ན་རྟེན་འབྲེལ་བསྟོད་པ་གི་ནོར་ལོག་བྲོ་བ་འགྲམ་དེ་ཏོག་ཙམ་ཧ་གོ་བ་ཡིན་ན་དེ་ཡང་ཕན་ཡོན་ཞེ་པོ་ཅིག་ཡོང་གི་རེད་བ་ཕན་ཡོན་ཆེན་པོ་ཞེ་དྲག་ཅིག་ཡོང་གི་རེད། དེ་ལས་བློ་ཁ་མཐོ་བ་དེ་འདྲ་ཡིན་ན་ལྷག་མཐོང་གི་ལྷག་མཐོང་ཆེན་པོ་དང་ལྷག་མཐོང་ཆུང་བ་དང་དེ་ཚོ་བལྟ། ཧཱ་དེ་ནས་དབུ་མ་དགོངས་པ་རབ་གསལ་རྩ་འཇུག་གཉིས་ཀྱི་འགྲེལ་པ་ལ་སོགས་པ་དང་ལེགས་བཤད་སྙིང་པོ་དེ་དག་བཀླག་མ་ཐུབ་པ་མང་པོ་ཅིག་ཡོད་རེད་བ། རྟེན་འབྲེལ་བསྟོད་པ་ཙམ་ཞིག་བལྟ་ཐུབ་པ་ཡིན་ན་རྗེ་བླ་མའི་བསྟན་པ་དང་མཇལ་ཡིན་པ་རེད་ད་དེ་རིང་ང་ཚོའི་ཞོགས་ཚ་འགྲམ་དེ་དེ།